ཨེ་ནི། འཇིགས་བྱེད་ཀྱི་བསྐྱེད་རྫོགས་བདེ་མཆོག་གི་བསྐྱེད་རྫོགས་ཨོ་དེ་ཚོ་གང་གའི་ནང་ལ་ཡ་ཨེ་ནི། དང་པོ་དང་པོ་བསྐྱེད་རིམ་དེ་ནི་དབུ་ཚུགས་ཡོང་དུས་ཨེ་ནི་གནས་ཁང་བྱི་དོར་བྱེད་སྟངས་ནས་བྱས་ཨེ་ནི། གདན་གྱི་འོག་ལ་ཡ་རྒྱུ་ཆ་ག་རེ་ག་རེ་གྲ་སྒྲིག་བྱེད་དགོས་ཀྱི་ཡོད་མེད་མདུན་ལ་མཆོད་པ་ག་འདྲས་ག་འདྲས་གྲ་སྒྲིག་བྱེད་དགོས་ཀྱི་ཡོད་མེད་སྐུ་གསུང་ཐུགས་རྟེན་ག་འདྲས་ག་འདྲས་བཀྲམ་དགོས་ཀྱི་ཡོད་མེད་ཞོགས་ཀས་སྔ་པོ་ལངས་པའི་སྐབས་ལ་ག་འདྲས་བྱེད་དགོས་ཀྱི་ཡོད་མེད།

དངོས་གནས་བྱས་ན་བསྙེན་པ་སྐྱེལ་སྟངས་ཀྱི་སྐོར་ཅིག་ཏན་ཏན་ཡིན་པ་རེད་ད་ཁོ་ཡང་དམིགས་བསལ་ཟུར་དུ་བྱས་ནས་ཨེ་ནས་ཅིག་བསྙེན་པ་དེ་ལ་ཡང་ལས་རུང་ཙམ་ཟེར་མཁན་འདྲ་བོ་རྒྱུད་ནས་བཤད་ཚོད་ཀྱི་བསྙེན་པ་ཟེར་ཡག་འདྲ་བོ་ཨེ་ནས་བསྙེན་ཆེན་ཟེར་ཡག་འདྲ་བོ་དེ་འདྲའི་གི་ད་དབྱེ་བ་མི་འདྲ་བ་གཉིས་ཙམ་གསུམ་ཙམ་ཡོང་གི་འདུག་བ་ད་ཁོ་ཡང་ཟུར་དུ་སློབ་སྦྱོང་བྱེད་དགོས་པ་ཅིག་ཆགས་ཀྱི་ཡོད་རེད་བ་བསྙེན་ཆེན་ཡིན་ན་ག་འདྲས་བྱེད་དགོས་རེད་ཟེར་རེད་ལས་རུང་ཙམ་ལ་ག་འདྲས་རེད་ཟེར་རེད་ཨོ་དེ་དེ། དེ་ཚོ་ད་བྱིན་ནས་གོ། རྩད་གཅོད་ཏོག་ཏོག་ཙམ་བྱས་བྱས་དབྱེ་བ་ཕྱེ་དགོས་པ་ཅིག་དེ་འདྲ་ཕྱིར་བར། ད་དེ་ནས་ད་གིན་ཞུས་པ་ནང་བཞིན་བྱས་བྱས་ལས་དང་པོ་བ་གཅིག་གིས་ད་མཚམས་བསྡད་སྟངས་སྐོར་གྱི་རིམ་པའི་སྐོར་དེར་ངས་ནི་འདི་འདྲ་བསམ་གྱི་འདུག། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས།

ལྷ་དང་བླ་མ་ལ་ཨེ་ནི་ཡིད་ཆེས་དང་ཨེ་ནི་གཞུང་ཆེན་པོ་ལ་ཐོས་བསམ་སྒོམ་པ་ཨེ་ནི་དེ་འདྲའི་ཅིག་གིས་ཨེ་ནི་ཆ་རྐྱེན་གསུམ་འབྲེལ་གཅིག་གི་ཐོག་ནས་ཨེ་ནི་བྱེད་དགོས་རེད་བྱས་བྱས་ཨོ་འདུག་སེ་བྱས་ནས་རྗེ་བཙུན་འཇམ་པའི་དབྱངས་ཀྱིས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་བཀའ་གནང་བཞག་པ་ཅིག་ད་དེ་དངོས་གནས་དྲང་གནས་ཀྱི་གོ་རིམ་ལྟེ་བ་དེ་དེ་རེད་བསམ་གྱི་འདུག་ཨོ་དེ་འདྲ་ཡིན་ཙང་ད་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱེད་ཟེར་དེ་དང་པོ་ལ་ཕེབས་ཀྱི་ཡོད་ཡིན་ཙང་དེ་རེད་རེད་ཨེ་ནི་དགེ་སྦྱོར་ཐམས་ཅད་བླ་མའི་རྣལ་འབྱོར་གྱི་ཁུངས་བསྲིངས་ནས་བྱས་པ་ཡིན་ཟེར་དེ་ད།

དེའི་ཐོག་ནས་ཨེ་ནི་བདུད་རྩི་འབེབས་སྦྱང་དང་འབྲེལ་བའི་གི་ཨེ་ནི་ཉམས་ལེན་གནང་ཡ། ད་དེ་ནས་དེ་ལ་ཡང་སྔགས་དང་འབྲེལ་བྱས་ད་ང་རའི་ཤེས་ཚོད་ཡིན་ད་ངས་ནོར་མེད་ན་ཨེ་ནི་ང་རའི་ཤེས་ཚོད་བྱས་ན་དེ་ལ་ཡང་སྔགས་དང་འབྲེལ་བྱས་འོ་དེ་འདྲའི་ཡིན་དུས་ཕྱི་མཚུངས་པ་ཟེར་བྱས་ནང་ཡོན་ཏན་དང་ལྡན་གསང་བ་ལྷག་པའི་ལྷ་དང་ངོ་བོ་དབྱེར་མེད་ཟེར་བྱས་ཀྱི་ཨེ་ནི་འཇམ་དཔལ་དབྱངས་ཕྱི་ནང་གསང་གསུམ། སྤྱན་རས་གཟིགས་ཕྱི་ནང་གསང་གསུམ་ཕྱག་ན་རྡོ་རྗེ་ཕྱི་ནང་གསང་གསུམ་དང་འབྲེལ་བྱས་ད། སྤྱི་བོ་ལ་ཡ་འཇམ་པའི་དབྱངས་མགྲིན་པ་ལ་ཡང་སྤྱན་རས་གཟིགས་ཐུགས་ཀ་ལ་ཡང་ཕྱག་ན་རྡོ་རྗེ་བཀོད་བྱས་འོ་འདུག་སེ་བྱས་ནས་དམིགས་མེད་བརྩེ་བའི་གཏེར་ཆེན་སྤྱན་རས་གཟིགས་དྲི་མེད་མཁྱེན་པའི་དབང་པོ་འཇམ་པའི་དབྱངས་ཨེ་ནི་རྐང་པ་གཅིག་འཐོལ་པ་བརྒྱབ་བྱས་གང། བདུད་དཔུང་མ་ལུས་འཇོམས་མཛད་གསང་བའི་བདག་གངས་ཅན་མཁས་པའི་གཙུག་རྒྱན་ཙོང་ཁ་པ་བློ་བཟང་གྲགས་པའི་ཞབས་ལ་གསོལ་བ་འདེབས་ཟེར་བྱས་འོ་ད་དེ་ལ་ཡང་ཨེ་ནི། དམིགས་བརྩེ་མ་གི་དེ་ལ་ཡ་ཨེ་ནི་ཤེས་རབ་དགུ་སྐོར་གྱི་ཨེ་ནི་ཐ་སྙད། སྐུ་ཡིས་ཆེ་ཞིང་གསུང་གིས་གསལ་ས་བོན་མྱུར་བ་ཕྱག་མཚན་ཟབ་གླེགས་བམ་རལ་གྲི་གླེགས་རལ་གྱིས་འཆད་དང་རྩོད་དང་རྩོམ་པའོ་གསུངས་ཡག་གི་ཨོ་དེའི་མན་ངག་གི་གནད་དུ་ཟུར་ཡང་བརྒྱབ་བྱས་འོ་འདུག་སེ་བྱས་ཉམས་ལེན་གནང་ཡ་ཅིག་ཨོ་དེ་འདྲའི་ཅིག་ཡོད་རེད་པ་འོ་དེ་འདྲའི་ཡིན་དུས་ད་རང་ཅག་འདྲ་བ་ཡིན་ན། མཚམས་ཁྱོན་ནས་བསྡད་མ་མྱོང་ཅིག་གིས་ད་ཅིག།

འོ་དེ་འདྲའི་ཅིག་ཡིན་དུས་སློབ་པ་སློབ་གཉེར་རྒྱག་པའི་སྐབས་ལ་ཡིན་ན་ཡང་ཅིག་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་རྒྱས་ཡ། ཕྱི་ནང་གི་འགལ་རྐྱེན་ཞི་ཡ། འོ་དེ་འདྲའི་ཅིག་གིས་ད། དམིགས་བརྩེ་མ་དང་འབྲེལ་བའི་དེ་འདྲའི་ཅིག་གིས་མཚམས་ཅིག་བསྡད་པ་ཡིན་ན་ཀོ་མཚམས་སྡུག་བསྔལ་ཅན་ཅིག། ཡོད་ནའི་འགྲིག་པ་རེད་མཚམས་སྡུག་བསྔལ་ཅན་ཅིག་མ་བྱས་པ་བྱས་བྱས་ད་མདུན་ལ་ཡ། སོ་སོ་བདག་རང་ཉིད་ལྷ་ལ་བསྐྱེད་པ་ཅིག་མེད་པ་ཡིན་ཙང་མདུན་བསྐྱེད་ཀྱི་མཆོད་པ་ཀུན་བཟང་མཆོད་སྤྲིན་སྒྲིག་གི་ཡོད་ནའི་རེད། གཏོར་མ་ཕུལ་ཡ་ཅིག།

ང་རང་གི་མཇལ་བའི་ནང་ལ་ཡག་ཅིག་བྱས་པ་ཡིན་ན་དངུལ་ཆུ་དྷརྨ་བྷ་དྲ་གི་ནས་ལམ་གཙོ་རྣམ་གསུམ་གྱི་ཁྲིད་ཅིག་ཡོད་རེད་བྱ་བའི་ནང་ཨོ་དེ་ལ་ཡག་ག་འདྲས་འདུག་ཞུས་པ་ཡིན་ན་ཨ་ནི་བླ་བརྒྱུད་ཀྱི་ཆ་དེ་ལ་ཡག་མཁྱེན་སྲིད་མ་དེ་སྦྱར་གནང་ཤག་མཁྱེན་པས་སྲིད་པའི་འཆིང་བ་གཏན་བཅད་ཅིང་ཐུགས་རྗེས་ཞི་ལ་དགའ་བ་ལ་སྲིད་ཞིའི་མཐའ་ལ་མི་གནས་སྲིད་ཞིའི་རྒྱལ་བ་རྡོ་རྗེ་འཆང་ལ་གསོལ་བ་འདེབས་རབ་འབྱམས་ཞིང་གི་རྡུལ་སྙེད་ལས་འདས་པའི་གྲངས་མེད་རྒྱལ་བའི་མཁྱེན་མཐའ་ཡས་གཅིག་ཏུ་བསྡུས་པའི་ཡེ་ཤེས་སྐུ་མགོན་པོ་འཇམ་དཔལ་དབྱངས་ལ་གསོལ་བ་འདེབས་ཟེར་ད་རྒྱལ་བ་རྡོ་རྗེ་འཆང་ནས་འཇམ་དཔལ་དབྱངས་བྱས

གྲྭ་ས་སོ་སོའི་ཆོས་རའི་ནང་ལ་ཡང་ཕལ་ཆེར་གྲྭ་ཚང་ཁག་ཚང་མས་དེ་འདྲའི་གསུང་གི་ཡོད་ཀྱི་རེད་སེ་ར་བྱེས་ལ་མཁྱེན་སྲིད་མ་དེ་དགོང་དག་འཆར་ཅན་ཆོས་རའི་ནང་ལ་ཡོད་བསྡད་པ་ཅིག་རེད་ཨོ་དེ་ནས་མ་ཨེ་ནི་སེ་ར་བྱེས་ཀྱི་མཁན་བརྒྱུད་དེ་གི་དེ་གི་གསོལ་འདེབས་དེ་གི་དེ་མ་ཕེབས་ཡོང་གི་ཡོད་རེད་ཨོ་དེ་འདྲ་ཅིག་རེད་ད། མཇུག་གུ་མཇུག་གུ་དེ་ལ་ཡ། ཨེ་ནི། འཇིག་རྟེན་འཇིག་རྟེན་འདས་པའི་དགེ་ལེགས་ཀྱི། དེ་ནི་དངོས་གནས་དྲང་གནས་ཀྱི། བསླབ་པ་སློབ་གཉེར་རྒྱག་ཉན་གྲྭ་ས་གྲྭ་ཚང་ལ་ཡ་འཛུལ་བསྡད་ཉན་གཅིག་གིས་མི་ཚེ་གཅིག་གི་བྱེད་སྒོ་རྣམ་གཞག་དེ་བསླབ་བྱ་དེ་དེ་བསྐྱོན་གྱི་ཡོད་པའི་བཟོ་ཞིག་འདུག་དེ་ཡིན་རྒྱུ་འཇམ་མགོན་བླ་མ་ཙོང་ཁ་པས་མཁྱེན་སྲིད་མ་གི་གཞུག་གུ་དེ་རང་རེད་ད་ལྗགས་རྩོམ་གནང་བཞག་པས། འཇིག་རྟེན་འཇིག་རྟེན་འདས་པའི་དགེ་ལེགས་ཀྱི་ཡོན་ཏན་ཀུན་གྱི་རྩ་བ་དྲིན་ཅན་རྗེ་ཡིད་ལ་དྲན་པ་ཙམ་གྱིས་དུས་ཀུན་ཏུ་མོས་གུས་རྩོལ་མེད་སྐྱེ་བར་བྱིན་གྱིས་རློབས་ཟེར་ནས་ད་སོ་སོའི་དཔེ་ཆ་བསླབ་ཉན་དགེ་རྒན་ཡིན་ན་རེད་ཡང་ཆོས་གསུང་ཉན་ཡིན་ན་རེད་དེ་གས་དེ་ལ་ཡང་མོས་གུས་དེ་རྩོལ་བ་མེད་པ་བྱེད། གུས་པ་སོ་སོས་འབད་རྩོལ་བྱས་ན་གུས་པ་སྐྱེ་ཡ་གཅིག། འབད་རྩོལ་བྱེད་མ་བྱས་ན་གུས་པ་སྐྱེ་སྐྱེ་གི་མེད་པ་གཅིག་དེ་འདྲས་མ་ཡིན་པ། དྲན་པ་ཙམ་གྱིས་མོས་གུས་རྩོལ་མེད་སྐྱེ་བ་གཅིག་གུ་བྱེད་དགོས་རེད། མོས་གུས་རྩོལ་མེད་སྐྱེ་བར་བྱིན་གྱིས་རློབས། ད་གྲྭ་ས་གྲྭ་ཚང་ལ་སློབ་པ་སློབ་གཉེར་བརྒྱབ་དེ་འདྲས་བྱས་པའི་སྐབས་ལ་ཡར། འདོད་ཆུང་ཆོག་ཤེས་ཞི་ཞིང་དུལ་བར་གནས། སྙིང་ནས་ཐར་པ་དོན་གཉེར་གསོང་པོར་སྨྲ། བག་ཡོད་ལ་སྦྱོར་གྲོགས་མཆོག་བསྟེན་བྱེད་ཅིང། དག་སྣང་ཕྱོགས་མེད་སྐྱེ་བར་བྱིན་གྱིས་རློབས། ཁོ་དེ་ཁྱོད་ཁོ་ལ་སྐྱོན་འདི་ཡོད་རེད་ཟེར་དེ་འདྲས་མ་ཡིན་པ་བྱེད་ཀྱི།

དད་པ་སྐྱེ་བའི་འོས་ཅིག་ཡོད་རེད། སོ་སོ་ལ་ཡར་ཅིག་ཅིག་ད་ལྟ་ཅིག་ཤེས་ཡོན་སྦྱར་ཡ་ཡིན་ན་རེད་བསླབ་པ་གསུམ་གྱི་ཡོན་ཏན་གྱིས་རྒྱུད་འདུལ་ཡ་དེ། ག་རེ་ཟེར་ནམ་རྒྱུན་དེ་འདྲས་ཅིག་གསུང་གི་ཡོད་པ། ངང་པ་ཆུ་ཡིས་འཚོ། ཨ་ནི་བཙུན་པ་སྒྲིག་གིས་འཚོ། ཨ་ནི་འདུག་སེ་སྒྲིག་སྒྲིག་ལམ་གྱི་དེ་འདྲས་ཅིག་གི་ཐོག་ནས། ཨ་ནི་བཙུན་པ་སྒྲིག་འོག་ནས་སངས་རྒྱ་ཟེར་ཏེ་འོ་དེ་འདྲས་ཟེར་ནས་རེད་ཟེར་ནས་བཀའ་དེ་འདྲས་གནང་གི་ཡོད། འོ་དེ་འདྲས་དེ་འདྲས་བྱས་ནས། དག་སྣང་ཕྱོགས་མེད་སྐྱེ་བར་བྱིན་གྱིས་རློབས།

ཨ་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་གསུང་ཐོར་བུའི་ནང་ལ་གཅིག་ཡོད་རེད། རྙེད་དཀའ་བསམ་ན་གྱི་ནར་སྡོད་ཐབས་མེད། རྙེད་དཀའ་བ་དེ་བསམ་པ་ཡིན་ན་ལྷོད་ལྷོད་ཅིག་བསྡད་ཐབས་ཅིག་རྩ་ནས་ཡོད་མ་རེད། དལ་འབྱོར་དེ་དོན་ཆེ་བ་ཅིག་བསམ་པ་ཡིན་ན། དོན་མེད་ལ་ཡ་འཕྲོ་བརླག་བཏང་བ་དེ་ཕངས་སེམས་སྐྱེ་གི་རེད། རྙེད་དཀའ་བསམ་ན་གྱི་ནར་སྡོད་ཐབས་མེད། དོན་ཆེ་བསམ་ན་དོན་མེད་འདའ་བ་ཕངས། འཆི་བ་བསམ་ན་ད་དངོས་གནས་ད་ནི་སང་ཉིན་དབུགས་ག་ཚོད་བཏང་ལོང་ཡོད་མེད་ཅིག་ཨེ་ཡིན་ཟེར་ནས་དེ་འདྲའི་བསམ་ཐུབ་བྱུང་བ་ཡིན་ན་ཕྱི་མར་འགྲོ་གྲབས་བྱེད་ཨེ་ནི་ཚེ་འདི་ལ་ཡ་ཨེ་ནི་བས་དེ་ཞེན་ཆགས་ཆེན་པོ་དེ་བྱེད་ཀྱི་མ་རེད་ཨོ། ལས་འབྲས་བསམ་ན་བག་མེད་གནས་ལས་ལྡོག། ལས་འབྲས་ཀྱི་གནས་ཚུལ་དེ་བསམ་པ་ཡིན་ན་ཨེ་ནི་བག་ཡོད་ཚུལ་མཐུན་ཅིག་གང་ལེགས་རེད། ཨོ། དེ་ལྟར་དེ་བཞིའི་རྩ་བ་བརྟན་གྱུར་ན། ཨོ། རྙེད་དཀའ་བ་བསམ་པ་དང་དོན་ཆེ་བ་བསམ་པ་དང་འཆི་བ་བསམ་པ་དང་ལས་རྒྱུ་འབྲས་བསམ་པ་དེ་བཞིའི་རྩ་བ་བརྟན་གྱུར་ན། དགེ་སྦྱོར་གཞན་རྣམས་འབད་མེད་ཤུགས་ཀྱིས་འབྱུང། ཨོ། དེ་ཕྱིར་ཁ་སེང་ད་དེ་ནས་མ་འགྲོ་ས་མ་རེད། ཨོ། ད། འགྲམ་རྩ་ཟད་པའི་ཁང་རུལ་ལ་ཟེར་གྱི་ཡོད་རེད་དེ་ཞུ་བ་དེ་འགྲམ་རྩ་ཟད་པའི་ཁང་རུལ་ལ་ཨེ་ན། སྙིང་པོ་མ་འཛིན་ཨེ་ན་རྩ་བ་བཞི་ལ་སློབས་ཟེར་བ་དེ་འདྲ་ཅིག་ད། དལ་འབྱོར་དོན་ཆེ་བ་དང་རྙེད་དཀའ་བ་དང་འཆི་བ་མི་རྟག་པ་དང་ལས་རྒྱུ་འབྲས་བསམ་པ་དེ་ཚོ་དབྱུག་བཞག་ནས་ཨེ་ནས་ཅིག་ལྷ་བསྒོམ་ཡག་བཟོ་འདྲ་བོ་སྔགས་བཟླ་ཡག་བཟོ་འདྲ་བོ་དེ་འདྲས་ཅིག་ལ་ཞེ་པོ་ཅིག་གལ་ཆེན་དུ་བརྩིས་པ་ཡིན་ན་འགྲམ་རྩ་ཟད་པའི་ཁང་རུལ་དང་གཅིག་པ་རེད། དེ་ཕྱིར་འགྲམ་རྩ་ཟད་པའི་ཁང་རུལ་ལ།

ཅིག་མཐའ་ཡས་པའི་མ་རྒན་སེམས་ཅན་གྱི་དོན་དག་ཅིག་ཡིན་མ་གཏོགས་ཅིག་སོ་སོ་བདེ་ཐབས་སྐྱིད་ཐབས་ཅིག་གི་དོན་དག་མིན་ད་བསམ་པ་ཅིག་དགོས་པ་རེད། འོ་དེ་འདྲས་ཅིག་དེའི་ནང་དུ་གསུང་གི་ཡོད་པའི་བཟོ་འདྲ་ཅིག་འདུག་ཨ་ཡ། འོ་སོ་སོའི་བསླབ་བྱ་དེ་འདྲས་ཅིག་ལ་ཚུར་གོ་ན་འགྲིག་ས་རེད། སྙིང་རྗེ་རྩོལ་མེད་སྐྱེ་བ་ཅིག་ད་དེ་ནས། ནམ་རྒྱུན་བྱེད་ལུགས་ཅིག་དང་དེ་འདོད་ཆུང་ཆོག་ཤེས། ཞི་ཞིང་དུལ་བར་གནས། སྙིང་ནས་ཐར་པ་དོན་གཉེར་འབྱུང། དེ་བས་ཅི་ད་གིན་འགྲོ་ཚར་སོང། སྙིང་རྗེ་རྩོལ་མེད་མཐར་འཛིན་ནད་ཀུན་སེལ་བའི་མཐར་འཛིན་ནད་ཀུན་སེལ་བའི་སྨན་གཅིག་པུ་ཟབ་མོ་རྟེན་འབྱུང་མཐའ་དང་བྲལ་བའི་དོན། འཕགས་མཆོག་ཀླུ་སྒྲུབ་ཡབ་སྲས་དགོངས་པ་ཇི་བཞིན་ཁོང་དུ་ཆུད་པར་བྱིན་གྱིས་རློབས། ཟེར་ཚེ་ཨོ་དེ་བར་དུ་གི་དེ་དེ་ལྟ་བ་ཡིན་པ་རེད་དེ། དབུ་མའི་ལྟ་བའི་སྐོར་གྱི་ཨོ། རྟག་ཆད་ཀྱི་མཐའ་གཉིས་དང་བྲལ་བའི་ཨོ་དེ་གི་ལྟ་བའི་སྐོར་དེ་ཡིན་པ་རེད་ཨོ། ད་དེ་དེ་གི་ཉམས་ལེན་གྱི་སྙིང་པོ་ལ་བཅས་ཅི་ཡོང་བར་ཤོག་ཟེར་ནས་སོག་མོ་རྣམས་ཀྱིས་རྒྱ་ཚ་བའི་ཤུགས་དེ་ལ་ཨེ་ནི་གཞི་ནས་ཨེ་ནི་དགའ་ལྡན་ལྷ་བརྒྱ་མ་དང་འབྲེལ་བའི་ད་ལམ་གཙོ་རྣམ་གསུམ་དེ་གི་མར་འདོན་ཡ་གཅིག་ཕལ་ཆེ་གསུང་གི་ཡོད་པའི་བཟོ་འདྲ་ཞིག་འདུག་དོན་དུ་དངུལ་ཆུའི་གསུང་དེ་ནང་ལ་ཨེ་ནི་དེ་ལམ་གཙོ་རྣམ་གསུམ་དེ་ཆ་ཚང་མཇུག་གི་མཇུག་གི་དེ་ལ་ཨེ་ནི་དགེ་འདིས་མཚོན་ནས་དུས་གསུམ་དང་འབྲེལ་བའི་བདག་གཞན་དགེ་བའི་རྩ་བ་ཇི་སྙེད་པ་དེ་དག་ཐམས་ཅད་སྐྱེ་ཞིང་སྐྱེ་བ་རུ་བྱང་ཆུབ་མཆོག་གི་རྗེས་སུ་མི་མཐུན་པའི་ཤེས་ཀྱི་ཁེ་འདོད་པ་དང་གྲགས་པ་དང་འཁོར་དང་ལོངས་སྤྱོད་རྙེད་དང་བཀུར་སྟིའི་རྒྱུར་སྐད་ཅིག་ཙམ་ཡང་ནམ་ཡང་མི་སྨིན་པར་བླ་མེད་བྱང་ཆུབ་ཁོ་ནའི་རྒྱུར་གྱུར་ཅིག་ཟེར་དུས་ཨོ་ཚིག་དེ་ཚོ་ཚིག་རེ་རེ་བཞིན་དུ་ཚིག་རྣོ་བོ་ཚིག་ནུས་པ་ཆེན་པོ་བྱིན་རླབས་ཆེན་པོ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་གསུང་རེད་པ་ཨོ་ད་དེ་འདྲས་དེ་འདྲས་བྱས་ནས་ཨེ་ནི་དམིགས་བརྩེ་མ་དང་འབྲེལ་བའི་ཐོག་ནས་ཨེ་ནི་ཉམས་ལེན་དེ་འདྲས་ཅིག་ཨེ་ནི་ལམ་གཙོ་རྣམ་གསུམ་དང་སྦྱར་བྱས་ཨོ་ཐུན་མོང་ལམ་སྦྱངས་འདི་ལམ་གཙོ་རྣམ་གསུམ་འདི་ལ་ཡང་སྦྱར་ནས་ཨོ་འདུག་སེ་ཅིག་བྱས་པ་ཡིན་ན་ད་ལྟ་ང་རང་ཚོ་གི། ད་ལྟ་གསང་བདེ་འཇིགས་གསུམ་གྱི་ད་དུས་ཚོད་སྐབས་རེ་ཡང་དེ་ཡོང་གི་རེད་པ་ཐུན་མོང་ལམ་སྦྱངས་སྣོད་དུ་གྱུར་པ་ན་ཐེག་པ་ཀུན་གྱི་མཆོག་གྱུར་རྡོ་རྗེའི་ཐེག་སྐལ་བཟང་སྐྱེ་བོའི་འཇུག་ངོགས་དམ་པ་དེར་བདེ་བླག་ཉིད་དུ་འཇུག་པར་བྱིན་གྱིས་རློབས་ཟེར་ནས་ཐུན་མོང་ལམ་སྦྱངས་སྣོད་དུ་གྱུར་ཟེར་དེ། དང་པོ་ཁོ་རང་ནས་ཨ་ནི་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས་པའི་སྐབས་ལ་ཐུན་མོང་ལམ་སྦྱངས་ལ་ཤུགས་རྒྱབ་བྱས་ཨོ་དེ་འདྲ་དེ་འདྲ་གནང་བཞག་པ་ཡིན་ན་ཁོ་རྐན་ཚ་དྭངས་མ་སོགས་འདི་དང་པོ་དེ་ཏག་ཏག་ཅིག་གཞི་རྟེན་ཅིག་ཡག་པོ་ཅིག་ཆགས་ཀྱི་ཡོད་པའི་བཟོ་འདྲ་ཞིག་ཨོ་དེ་འདྲའི་ཡོད་པའི་བཟོ་འདྲ་ཞིག་འདུག་ཨོ་སྐབས་དེ་དུས། མཚམས་ཐོ་བྱས་ནའི་འགྲིག་པ་རེད་མཚམས་གདན་བྱིན་རླབས་བརྒྱབ་ནའི་འགྲིག་པ་རེད་གལ་ཏེ་མཚམས་ཐོ་དང་མཚམས་གདན་བྱིན་རླབས་ཟེར་མཁན་དེ་ཐུགས་རྒྱུས་མེད་པ་ཡིན་ན་ཡང་ཡིན་གཅིག་མིན་གཅིག་ངེས་པ་ཅན་དུ་མཚམས་ཐོ་བྱེད་དགོས་རེད་དགའ་ལྡན་ལྷ་བརྒྱ་མཚམས་བསྡད་པ་ལ་མཚམས་ཐོ་བྱེད་དགོས་རེད་མཚམས་གདན་བཏིང་དགོས་རེད་ཟེར་དེ་འདྲའི་སྐད་ཆ་ཡོད་མ་རེད་ཨོ་དེ་མཚམས་གདན་དེ་གང་འདྲ་རེད་ཡ་གང་ལྟར་མཚམས་མཚམས་ཟེར་དེ་གི་གཙོ་བོ་དེ་ནང་གི་ཀུན་སློང་གི་ཐོག་ནས་རེད་དེ་ལུས་ཀྱི་ཐོག་ནས་ཡིན་ན་ཡང་གདན་གཅིག་འདི་གཅིག་ལ་སྤོ་བ་མ་ཡིན་པར་གདན་ས་གཅིག་གི་སྒང་ནས་སྔགས་དེ་གྲངས་ཀ་ལོང་མཁན་བྱས་པ་ཅིག་དགོས་ཀྱི་ཡོད་པ་གཅིག་དེ་ད་འགྲོ་སྟངས་གཅིག་རེད་དེ་འདྲས་ཡིན་དུས་དམིགས་བརྩེ་མོ་གང་དུ་སོ་སོའི་གདན་དེ་ནས་དམིགས་བརྩེ་མ་འབུམ་གཅིག་ཁ་སྐོང་དུ་བྱས་པ་ལོང་མཁན་བྱས་པ་བྱས་བྱས་ཕལ་ཆེར་ཞག་པོ་བརྒྱད་དགུ་ནང་ལ་དམིགས་བརྩེ་མ་འབུམ་ལོང་འགྲོ་གི་རེད་དེ་འདྲས་ཅིག་བྱས་ན་ད་ང་དམིགས་བརྩེ་མའི་མཚམས་གཅིག་བྱུང་སོང་ཟེར་གྱི།

བདེ་སིད་སིད་འདྲ་བོ་གཅིག་དངོས་གནས་དྲང་གནས་གཅིག་སྐྱོ་ལྷང་ལྷང་འདྲ་བོ་དགའ་ལྷང་ལྷང་འདྲ་བོ་ཨོ་དེ་འདྲའི་གཅིག་དགའ་སྐྱོ་ཟུང་འབྲེལ་གྱི་ཚོར་བ་འདྲ་བོ་གཅིག་ཨོ་དེ་འདྲས་དེ་འདྲས་བྱུང་ནས་དཔེ་ཆ་ཡི་ལྟ་སྙིང་འདོད་རུ་ཕྱིན། བསླབ་པ་སློབ་གཉེར་རྒྱབ་སྙིང་འདོད་རུ་ཕྱིན་དགེ་རྒན་ལ་ཡི་གུས་ཞབས་ཆེ་རུ་ཕྱིན། ཨ་ནི་ཚོགས་ཆོས་རྭ་ལ་འགྲོ་སྙིང་འདོད་རུ་ཕྱིན་ཨོ་དེ་འདྲས་གཅིག་བྱུང་བ་ན་ད་དངོས་སུ་ཁ་ཡོད་ལག་ཡོད་ཀྱི་བྱིན་རླབས་ཁོ་ཁ་ཐུག་དེ་ལ་དེ་རུ་བ་ད་ཨོ་དེ་འདྲས་གཅིག་གི་ཐོག་ལ་དེ་ནས་གཞི་ནས་ད། བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས་པའི་ཐོག་ནས་ད་ཡི་དམ་གསང་བདེ་འཇིགས་གསུམ་གསང་བདེ་གསང་བདེ་འཇིགས་གསུམ་དེ་ད་བང་ག་འདྲ་ཟེར་སྒྲིག་ཡས་དེ། དེ་ཡིན་པ་འདྲ། འཇིགས་བྱེད་ལམ་གྱི་སྔོན་འགྲོ། གསང་འདུས་ལམ་གྱི་དངོས་གཞི། བདེ་མཆོག་ལམ་གྱི་བོགས་འདོན་གྱི་ཚུལ་དུ་ཉམས་སུ་ལེན་དགོས་ཀྱི་ཡོད་གསུང་ཡ་གཅིག་ད། ནམ་རྒྱུན། གསུང་བཤད་ག་པར་ཡིན་ན་ཡོད་རེད།

ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཟེར་མཁན་དེ་མེད་པ་ལ། ཨེ་ནས་སྤངས་རྟོགས་ཀྱི་ཡོན་ཏན་རྫོགས་ཟེར་ཅིག་རྩ་བ་ཉིད་ནས་ཡོང་ཐབས་མེད་པ་རེད། འོ་དེ་འདྲ་ཡིན་ཙང་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་སྐྱེ་བ་ལ། ཨེ་ནས་གཤིན་རྗེ་གཤེད་མང་པོ་ཡོད་པའི་དཀྱིལ་ནས་ཡི་དམ་རྡོ་རྗེ་འཇིགས་བྱེད་དེ་གཞན་དང་མི་འདྲ་བའི་ཁྱད་ཆོས་ཡོད་དེ་ནས་ཞི་བ་གཙོ་བོར་སྒྲུབ་པས་དྲག་པོ་ཞར་ལ་འགྲུབ་པ་དྲག་པོ་གཙོ་བོར་སྒྲུབ་པས་ཞི་བ་ཞར་ལ་འགྲུབ་པ་སྔགས་བཟླ་བའི་སྐབས་ལ་ཡང་ཞི་ཁྲོ་སྦྲགས་སྒྲུབ་ཀྱི་གནད་ཡོད་པ་སྐུ་བསྒོམ་པའི་སྐབས་ལ་ཡང་ཞི་ཁྲོ་སྦྲགས་སྒྲུབ་ཀྱི་གནད་ཡོད་པ།

རང་དང་རང་མཉམ་མང་པོ་གཅིག་ལ་ཡང་ཚོར་བ་དེ་འདྲའི་ཅིག་ཡོང་བསྡད་ཡ་གཅིག་རེད་ཁོ་ག་རེ་རེད་ཟེར་ན་ཕྱི་ཡི་བར་ཆད་ནང་གི་བར་ཆད་གསང་བའི་བར་ཆད་ཟེར་ཡ་གཅིག་ཕྱི་ནང་གསང་བའི་བར་ཆད་ཟེར་ཡ་གཅིག་ཡོད་ཏན་ཏན་རེད་ཆོས་ཟབ་ས་ལ་བདུད་ཟབ་ཟེར་ཡ་གཅིག་ཏན་ཏན་ཡོད་ཡོད་ཏན་རེད་ད་དེ་འདྲའི་ཅིག་ལ་ཡང་བར་ཆད་ཨེ་ནས་ད་དེ་འདྲའི་གི་འཚེ་བ་མི་ཚུགས་པ་བྱས་པ་གཅིག་ལ་ཡི་དམ་རྡོ་རྗེ་འཇིགས་བྱེད་གཞན་དང་མི་འདྲ་བ་གཅིག་ཡིན་བསྡད་པ། དེའི་ནང་ནས་ཀྱང་ཡང་ན་འཇིགས་བྱེད་དཔའ་གཅིག་དང་ལྷ་བཅུ་གསུམ་གཉིས་ཀྱི་ནང་ནས་འཇིགས་བྱེད་དཔའ་བོ་གཅིག་པ་དེ་གཞན་དང་མི་འདྲ་བར་དངོས་གནས་ཆོ་ག་རྒྱས་བསྡུས་སྐད་ཆ་བཤད་ན་འཇིགས་བྱེད་ལྷ་བཅུ་གསུམ་རྒྱས་པ་རེད་རེད་དེ། ཅིག་མན་ངག་སྙིང་པོའི་གནད་ཀྱི་ཅིག་བྱས་ཤིན་ཏུ་གསང་བའི་གནད་དེ་ག་བ་ལ་ཡོད་རེད་ཟེར་ན་འཇིགས་བྱེད་དཔའ་གཅིག་ལ་ཡོད་པ་ཅིག་དེ་འདྲའི་གནང་གི་ཡོད་རེད་དེ་འདྲའི་ཡིན་པའི་ཆ་ནས་རྒྱུ་མཚན་ག་འདྲ་རེད་བྱས་པ་ཡིན་ན་ཡང་ན་ཅིག་རྒྱུད་གྲྭ་སྨད་སྟོད་རྣམ་རྒྱལ་གྲྭ་ཚང། དེ་འདྲའི་གི་མཚོན་པའི་ཕྱོགས་ཚོགས་གཞུང་ལ་ཡང་ལྷ་བཅུ་གསུམ་གསུང་བ་མ་གཏོགས་དཔའ་གཅིག་གསུང་བའི་ལུགས་སྲོལ་ཁྱོན་ནས་མེད་བསྡད་པ་དེ་དེ་ཡིན་པ་རེད་འོ་ན། རྒྱུད་གྲྭ་སྨད་སྟོད་རྣམ་རྒྱལ་གྲྭ་ཚང་དེ་འདྲའི་གི་ཅིག་གང་ཟག་སྐྱེས་བུ་དམ་པ་དེ་ཚོས་དཔའ་གཅིག་ཁྱོན་ནས་ཐུགས་དམ་ཉམས་བཞེས་གནང་གི་མེད་པ་རེད་བས་ཟེར་ན་མིན་པ་རེད། དཔའ་གཅིག་ཐུགས་དམ་ཉམས་བཞེས་དེ་ལོས་གནང་ད་གོ་ཤིན་ཏུ་གསང་བའི་མན་ངག་ཅེས་བྱས་ཚུལ་འབད་དུ་སོ་སོ་རང་ཉིད་གཅིག་པུ་ཁེར་རྐྱང་གི་ཁ་བྱང་གི་ཡིན་ན་འདུག་ཅེས་ཉམས་ལེན་གནང་བསྡད་ཅིག་ཨོ་དེ་འདྲའི་གི་ཐོག་ནས། ཚོགས་གཞུང་ལ་མེད་བསྡད་པ་ཅིག་གིས་ཁྲོམ་བསྒྲགས་མེད་བསྡད་པ་ཅིག་གིས་ཨོ་དེ་འདྲས་ཀྱི་རེད་ཟེར་དེ་འདྲས་བཤད་རྒྱུན་ལ་འདུག་དེ་ཏན་ཏན་ཡིན་ས་རེད་བསམ་གྱི་ཡོད། ཨོ་དེ་འདྲས་ཡིན་དུས་ད་ཅིག་ལོ་བཅོ་བརྒྱད་བཅུ་དགུ་ཨོ་དེ་འདྲས་ཅིག་གི་སྒང་དེར་ཅིག་ད་དམིགས་བརྩེ་མའི་ཐོག་ནས་ཨེ་ནི་དགའ་ལྡན་ལྷ་བརྒྱ་དང་འདྲ་བའི་དེ་འདྲས་ཅིག་བླ་མའི་རྣལ་འབྱོར་གྱི་བསྙེན་པ་སྔོན་དུ་སོང་ཚར་བའི་རྗེས་ལ་ད། ཅིག་ཡི་དམ་དང་འབྲེལ་བའི་ཐོག་ནས་ལྗགས་བསྙེན་དེ་རི་བོ་དགེ་ལྡན་པ་ཟེར་བ་ཅིག་གི་ངོས་ནས་བྱས་པ་ཡིན་ན་ད། ཐོག་མར་འཇིགས་བྱེད་དཔའ་གཅིག་དེ་ལས་སླ་དང་འཇིགས་བྱེད་དཔའ་གཅིག་དེ་གལ་ཆེ་བ་ཆགས་ཀྱི་ཡོད་ཡིན་པ་རེད་ད། དེ་སྔའི་རྒྱུ་མཚན་གཉིས་ཞུས་སོང་ང་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་སྐྱེ་བ་ལ་གཞན་དང་མི་འདྲ་བའི་གནད་ཡོད་པ་དེ་འདི་ལྷ་བཅུ་གསུམ་ལ་ཡོད་པ་ཅིག་རེད་ད། ཤིན་ཏུ་གསང་བའི་མན་ངག་གི་གནད། ང་ལ་ཡང་དེ་འདྲ་འདི་དེ་གསུང་གི་ཡོད། ས་སྐྱའི་གི་ད་བླ་མ་རྩ་ཆེན་པོ་ཅིག་རེད་བཅོ་བརྒྱད་ཁྲི་ཆེན་རིན་པོ་ཆེ། བཅོ་བརྒྱད་སྐྱབས་རྗེ་མ་རེད་བཅོ་བརྒྱད། གྲངས་ཀ་བཅོ་བརྒྱད་ཀྱི་བཅོ་བརྒྱད་དེ་རེད་བཅོ་བརྒྱད་ཁྲི་ཆེན་རིན་པོ་ཆེ། ད་རིན་པོ་ཆེ་ང་ཚོ་བོད་ནས་ཚུར་མཉམ་དུ་ཡར་བཅར་ཡོང་པ་རེད་རིན་པོ་ཆེ་ཞབས་འོག་ནས་ང་ཡར་བཅར་ཡོང་པ་རེད། ད་ཁྱོད་ཚོ་དགེ་ལུགས་ལ་དེ་དཔའ་གཅིག་ཡོད་རེད་བ། ཡང་དེ་འདྲས་ཡིན་ཙང་གཞན་དང་མི་འདྲ་བ་གི་བྱིན་རླབས་ཅིག་ཡོད་རེད། བར་ཆད་ཀྱི་གདོན་བགེགས་ཚང་མ་གང་ག་ཟློག་གི་རེད།

ཅིག་རྩ་སྔགས་སྙིང་པོ་ཉེ་སྙིང་ཟེར་ཡག་ཅིག་ཨོ་དེ་འདྲའི་ཅིག་གིས་སྔགས་གསུམ་ཅིག་དང་ཨེ་ནི་ཡི་གེ་ཞི་བའི་རྒྱ་ཨ་ར་པ་ཙ་ཅིག་མ་གཏོགས་འཁོར་འདྲ་མི་འདྲ་བའི་མང་པོ་སྔགས་བསགས་མི་དགོས་པ་ཨེ་ནི་ཉི་མ་དེ་ཞེ་དྲག་མི་འགོར་ཡག། ཞེ་མགྱོགས་པ་ཅིག་ཡིན་ན་ནི་ཕལ་ཆེར་ཉི་མ་དགུ་བཅུ་ནང་ལ་ཨེ་ནི་ལོངས་སོང་ཟེར་ཡག་ཅིག་ཡོང་གི་རེད། ཨ་ནི། དེ་འདྲའི་མེད་ན་ཡང་ཞག་པོ་བཅོ་ལྔའི་ནང་རྦད་དེ་ལོངས་འགྲོ་གི་རེད་ཞེ་དལ་པོ་ཅིག་ཡིན་ན་ཡང་ལོངས་འགྲོ་བ་རེད་དེ་འདྲ་ཡིན་དུས་ཨོ་ད། འཇིགས་བྱེད་དཔའ་གཅིག་གི་ཐོག་ནས་ལྗགས་བསྙེན་ཅིག་བཞུགས་བཞག་པ་ཡིན་ན་ཐུན་མོང་མ་ཡིན་པའི་གནད་དེ་ཡོད་པའི་ཐོག་ལ་ཨ་ནི་བྱ་སླ་ལ། ཨ་ནི་དོན་ཆེ་བ། ཨ་ནི་དཀའ་ལས་མ་ཁག་པ། ཨ་ནི། ཨོ་ད་དངོས་གནས། ཡི་དམ་དཔའ་གཅིག་གི་ཐོག་ལ་ཡ་མཚམས་ཅིག་བསྡད་ཅིག་དེ་དེ་དཀའ་ལས་ཁྱོན་ནས་བྱུང་མ་སོང་ད། དེའི་རྗེས་དེར་བློ་ཁོག་ཅིག་ཡང་རྒྱ་ཆེ་རུ་ཕྱིན་རྗེས་ད་ལྷ་མང་ཅིག་ཅིག་ཡོད་ན་ཡང་བསྡད་ཐུབ་ས་རེད་ཟེར་ཅིག་ཁོ་སྐས་འཛེགས་གཉིས་པ་སྐས་འཛེགས་གསུམ་པ་འདུག་ཅེས་ཕར་འཕེལ་ཡག་ཅིག་གི་ཐོག་ལ་དང་པོ་ཡི་དམ་རྡོ་རྗེ་དཔའ་གཅིག་གི་ཨ་ནི་ལྗགས་བསྙེན་བཞུགས་ཡིན་ན་ཡག་པོ་ཞེ་ཅིག་ཡོད་བསྡད་པ་ཅིག་ད་ག་འདྲ་རེད་ཟེར་ན་འཇིགས་བྱེད་ལམ་གྱི་སྔོན་འགྲོ་ཟེར་ཡག་གི་ཚིག་དེ་ནང་རྟེན་འབྲེལ་བྱས་ད་ཐོག་མར་འཇིགས་བྱེད་བཞུགས་དགོས་ཡག་གི་ཨོ་དེ་འདྲ་གནང་གི་ཡིན་ན་ཡག་པོ་ཞེ་ཅིག་ཡོད་ཡིན་ས་རེད་ཟེར་བ་རེད། ད་དེ་ནས་དེ་འདྲ་བ་དེ་གི་ཨ་ནི་འཇིགས་བྱེད་དཔའ་གཅིག་དེ་ལ་ལྗགས་བསྙེན་ཨོཾ་ཨ་ར་པ་ཙ། ཨོཾ་ཨ་ར་པ་ཙ། དུས་ཚོད་ཁྱོན་འདང་གི་མེད་ན་ནི་ཁྲི་གཅིག་རེད་པ། དུས་ཚོད་འདང་བྱུང་ན་ནི་འབུམ་གཅིག་རེད་པ། ཨ་ར་པ་ཙ་འབུམ་གཅིག་དེ་ཉི་མ་གསུམ་ཙམ་བཞི་ཙམ་ནང་ཚར་གྱི་རེད། ད་དེ་ནས་གསུམ་ཙམ་ནང་ཚར་འགྲོ་གི་རེད།

དེ་ནས་སྔོན་འགྲོའི་མཆོད་གཏོར་བྱིན་རླབས་དང་གཏོར་མ་འབུལ་ཡ་དེ་ཡང་མི་དགོས་པ་བྱས། དེ་ནས་རྡོར་སེམས་བསྒོམ་བཟླས་དེ་ཡང་མི་དགོས་པ་བྱས། ད་རང་ཉིད་འཇིགས་བྱེད་ཞལ་གཅིག་ཕྱག་གཉིས་པ་ནས་མར་འདོན་ཡ་རེད། དེ་བྱས་རྗེས་མཆོད་པ་བྱིན་རླབས་ཀྱི་རྒྱབ་ནས་རང་ཉིད་འཇིགས་བྱེད་ཞལ་གཅིག་ཕྱག་གཉིས་པ་ནས་མར་འདོན། དེ་ནས་མར་བྱས་རྗེས་ཐུན་མོང་མ་ཡིན་པའི་སྲུང་འཁོར་ཁྲོ་བཅུ་དེ་ཡང་མི་དགོས་པ་བྱས། ད་ར་བའི་དབུས་སུ་རང་ཉིད་རྡོ་རྗེ་སེམས་དཔའ་སྐུ་མདོག་དཀར་པོ་ཟེར་ནས་མར་ཕེབས།

གསང་སྔགས་ཟེར་ནི་བཟླས་པའི་ཐོག་ནས་ནི་ལྷ་དེ་བསྙེན་པ་བསྙེན་པ་ཟེར་དེ་ལྷ་དེ་དང་ཉེ་བར་བྱས་པ། འོ་དེ་འདྲའི་ཅིག་ཡིན་དུས་ནི་ངག་གི་ནི་ཅིག་ངག་ནི་སྔགས་དེ་བགྲང། ཡིད་ནི་ཨ་ནི་ཅིག་ཐ་མལ་གྱི་སྣང་ཞེན་འདི་དག་ཕར་བཀག་བྱས། འོ་དེ་འདྲའི་ཅིག་གི་ཐོག་ནས་ལྷ་དེ་ལ་ཡ་ཨ་ནི་ཐག་ཉེ་རུ་བཏང་གི་ཡོད་པ་ཡིན་ཙང་གསང་སྔགས་མ་བཟླས་མི་འགྲུབ་ཅིང་ཟེར་ནི་བཟླས་པ་བྱས་བསྙེན་པ་བྱས་ཐུན་བཞིའི་རྣལ་འབྱོར་འདི་འདྲའི་ཐུན་བཞིའི་རྣལ་འབྱོར་ལ་ནི་རེ་བས་གང་ན་ལྷ་ཡི་འཁོར་ལོ་བྱ་བའི་ཕྱོགས་སུ་ནི

ཞིབ་ཚགས་གཅིག་དེ་ད་ལྟ་འདིའི་རྗེས་ལ་ཡོང་གི་མེད་འགྲོ་ད་ཡིན་རྒྱུ་ངས་སྔོན་འགྲོ་བསག་ཚུལ་དེ་ལས་དེ་ནས་ཁོ་དེ་ནས་བར་ཁྲམ་ཆེན་པོར་བ་སྐད་ཆ་དེ་སྔོན་འགྲོ་ཟེར་དེ་ལ་ད་དེ་ནས་དེ་འདྲའི་ཅིག་གིས་ཨ་ནི་ལྗགས་བསྙེན་ཞུ་ཡ་དེ་ལ་ཉམས་མྱོང་ཏོག་ཙི་བསགས་ཆོ་གའི་འགྲོ་སྟངས་ཅིག་ཡ་ཏོག་ཙི་ཅིག་མཁྱེན་འོ་དེ་འདྲའི་ཅིག་བྱུང་སོང་ན་ཨ་ནི་གཞི་ནས་ཨ་ནི་འཇིགས་བྱེད་ལ་ཡི་འཇིགས་བྱེད་རེད་ཨ་ནི་ལྷ་བཅུ་གསུམ་ཅིག་གིས་ཨ་ནི་ལྗགས་བསྙེན་གནང་བཞག་པ་ཡིན་ན་འཇིགས་བྱེད་དཔའ་གཅིག་ལ་མེད་བསྡད་པའི་ཁྱད་ཆོས་ག་རེ་ཡོད་རེད་ཞུས་པ་ཡིན་ན་དེ་ལ་དང་པོ་སྦྱོར་བའི་ཏིང་ངེ་འཛིན་ཡོད་རེད་ལྷ་བཅུ་གསུམ་ལ། དཀྱིལ་འཁོར་རྒྱལ་མཆོག་གི་ཏིང་ངེ་འཛིན་ཡོད་རེད། ལས་རྒྱལ་མཆོག་གི་ཏིང་ངེ་འཛིན་ཡོད་རེད། དཀྱིལ་འཁོར་རྒྱལ་མཆོག་གི་སྐབས་ལ་ཨ་ནི་རང་གི་སྙིང་ག་ནས་ཨ་ནི་ལྷ་བཅུ་གསུམ་དེ་ཕར་སྤྲོས། ཡུམ་གྱི་དུས་ནས་ཕར་སྤྲོས། ཨ་ནི་སྤྱི་སྒོས་ཀྱི་མཛད་པ་མཛད། ཨ་ནི་ཚུར་འདུས། ལྷ་དཀྱིལ་འཁོར་གྱི་ལྷ་སོ་སོ་ལ་ཡ་གནས་སོ་སོ་ལ་ཡ་འདུག་སེ་བཀོད། འོ་དེ་འདྲའི་དེ་འདྲའི་གི་ཨ་ནི་དཀྱིལ་འཁོར་རྒྱལ་མཆོག་གི་ཨ་ནི་མཛད་པ་ཐུང་ངུ་མ་ཡིན་པ་ཅིག་ཡོད་བསྡད་པ་ཅིག་རེད། འོ་ད་དེ་འདྲའི་གི་གནད་ཅིག་ཡ་མཁྱེན་ཡ་ཅིག་ཡོང་གི་རེད་པ། འོ་དེ་འདྲའི་བྱས་ནས་ཨ་ནི།

ད་གསང་འདུས་ལམ་གྱི་དངོས་གཞི་ཆགས་ནས་ད་ངའི་མི་ཚེའི་ནང་ལ་ཡང་འཇིགས་བྱེད་དཔའ་གཅིག་གི་གྲོགས་ཅིག་སྐུ་མཚམས་ཞུགས་ཡིན་ད་དེ་གའི་འགྲིགས་སོང་དགོངས་དགོངས་གནང་ཐབས་མེད་ཡིན་པ་རེད་ག་རེ་རེད་ཟེར་ན་ཨ་ནི་གསང་བ་འདུས་པའི་དེའི་ནང་ལ་ཡང་ནམ་རྒྱུན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་གསུང་གསུང་གི་ཡོད་རེད་པ་གང་ཞིག་རྟོགས་ན་མཐའ་དག་གསུང་རབ་ལ་མི་འཇིགས་སྤོབས་པ་མཆོག་སྟེར་འདུས་པའི་ལམ་ཟེར་ནས་དཔེ་དེ་གསང་བ་འདུས་པའི་གི་བསྐྱེད་རིམ་དང་རྫོགས་རིམ་གྱི་གནད་དེ་ཡག་པོ་ཅིག་ངེས་པ་ཡིན་ན་ཨ་ནི་དཔེ་དེ་སྔགས་ཀྱི་གཞུང་ཚང་མ་བློ་ལ་མི་འཇིགས་པའི་སྤོབས་པ་རྙེད་པ་ཅིག་ཡོང་གི་རེད། ཨ་ནི། རྒྱུད་སྡེ་ཀུན་གྱི་རྩ་བ་དང་མདོ་སྡེ་ཀུན་གྱི་ཟ་མ་ཏོག་ཡིན། མདོ་སྔགས་ཀྱི་གནད་སྒང་ག་དེའི་ནང་ལ་ཡོད་གསུངས་ནས་ཞེ་པོ་ཅིག་གི་བསྔགས་བརྗོད་ཆེན་པོ་གནང་གི་འདུག་པ། འོ་ད་དངོས་གནས་དྲང་གནས་རི་བོ་དགེ་ལྡན་པ་གཅིག་གི་ངོས་ནས་ད་ཅིག་གསང་སྔགས་ཀྱི་བསྟན་པར་ཅིག་མཇལ་དགོས་བྱུང་ན་གསང་བ་འདུས་པ་དེ་ད་ཅིག་དངོས་གནས་དྲང་གནས་བག་ཆགས་ཅིག།

གསང་འདུས་པའི་ནང་ཁ་གསལ་ཡོད་པ་ནང་བཞིན་གྱི་འཇིགས་བྱེད་ནང་ལ་ཞལ་གསལ་གྱི་མི་འདུག་ལ་བདེ་མཆོག་ནང་ལ་ཞལ་གསལ་གྱི་མི་འདུག་གཞན་དག་ལ་ཞལ་གསལ་གྱི་མི་འདུག་གསང་བ་འདུས་པ་ལ་ཐུན་མོང་མ་ཡིན་པ་ཅིག་ཡོད་བསྡད་པ་ཅིག་ཨོ་ད་དེ་ལས་བག་ཆགས་བཞག་འཆི་བ་ཆོས་སྐུའི་ལམ་འཁྱེར་ཀྱི་རགས་པ་སྙིང་ལ་ཐིམ་རུང་ཏུ་ཏུ་གཙོ་བོ་བྱས་རྗེས་དགོངས་པ་བཞེས། ཨ་ནི་བར་དོ་ལོངས་སྐུའི་ལམ་འཁྱེར་ལས་རབ་བྱུང་ཡིན་ན་འཇིགས་བྱེད་ལྟ་བུ་ཅིག་ལ་ཡིན་ན་རྒྱུ་རྡོ་རྗེ་འཛིན་པ་འཇམ་དཔལ་བསྐྱེད་ཀྱི་བར་འཇམ་དཔལ་སྲས་པོ་ཅིག་བསྐྱེད་ཀྱི་བར།

འཇིགས་བྱེད་ལྷ་བཅུ་གསུམ་ལ་ཉམས་ལེན་ཉམས་མྱོང་གཅིག་བསགས་ཚར་དེ་དེ་འདྲའི་གཅིག་ཡིན་དུས་གསང་བ་འདུས་པ་ལ་སྐུ་ལས་ཏིས་ཁག་གི་རེད་དེ་ཡིན་ན་ཡང་ད་ཕེབས་དུས་ཨར་མ་བསྟན་པ་དེ་འདྲའི་མེད་བསྡད་པ་གཅིག་གི་ཐོག་ནས་ད་ད་ལན་གོ་སྐབས་བཟང་པོ་ཞེ་པོ་ཅིག་བྱུང་བསམ་བསམ་གཅིག་གི་སྐུ་མཚམས་དེ་གྲོལ་བའི་སྐབས་ལ་ཡང་ཐུན་མོང་མ་ཡིན་པའི་དགའ་ཚོར་ཆེན་པོ་གཅིག་སྐྱེས་ཡོང་བ་གཅིག་གི་འོ་དེ་འདྲའི་གཅིག་ཡོང་ཐུབ་ཡ་གཅིག་ཏན་ཏན་རེད།

ཐུན་མོང་མ་ཡིན་པའི་ལུས་དཀྱིལ་ཞིག་ཡོང་གི་འདུག་བ་གསང་བ་འདུས་པའི་ལུས་དཀྱིལ་ལས་ཀྱང་ཟབ་པའི་ཟབ་གནད་ཅིག་བདེ་མཆོག་གི་ལུས་དཀྱིལ་ཞིག་འདུག་བ་གསང་བ་འདུས་པ་ལ་ལུས་དཀྱིལ་ཡོད་རེད། བདེ་མཆོག་ལ་ལུས་དཀྱིལ་ཡོད་རེད་ཡོད་རེད་དེ་གསང་བ་འདུས་པའི་ལུས་དཀྱིལ་དང་བདེ་མཆོག་ལུས་དཀྱིལ་གཉིས་འདྲ་བ་མ་རེད་གསང་བ་འདུས་པའི་ལུས་དཀྱིལ་རགས་པ་རེད། ཕུང་པོ་དང་ཁམས་དང་སྐྱེ་མཆེད་ལ་སྦྱར་བའི་ལུས་དཀྱིལ་རེད། ལྷ་དེ་ཚོ་ཞལ་ཕྱི་ལ་གཟིགས་པ་རེད། ཨོ་བདེ་མཆོག་གི་ལུས་དཀྱིལ་དུ་རྩ་དང་ཁམས་ཕྱེ་ནས་ཨོ། ལྷ་གང་ག་ནང་ལ་གཟིགས་པ་ཅིག་རེད་དེ་འདྲའི་ཡིན་དུས་ལུས་དཀྱིལ་གཞན་དང་མི་འདྲ་བ་ཅིག་ཡོད་དེ་བ། ཨོ།

ཉེར་བཞིའི་ཡུལ་དུ་དཔའ་བོ་དཔའ་མོ་རྣམས་བསྒོམས་པས་རླུང་རྣམས་ཉེར་བཞིའི་རྩར་འདུ་ཤོག། ད་གནས་ཉེར་བཞིའི་རྩ། དེ་ནས་ཨ་ནི་ལྷ་སྐུ་དེ་བསྒོམས་པ་དེ་གིས་ཨ་ནི་གནས་ཉེར་བཞི་གི་རྩ་དེ་གིས་དེ་ཚང་མ་ཨ་ནི་ཅིག་སྙིང་ཁའི་ནང་ལ་ཚུར་བསྡུ་ཐུབ་ཡག་གི་དེ་འདྲའི་གནད་ཐུན་མོང་མ་ཡིན་པ་ཅིག་ཡོད་རེད། ཆོས་ཀྱི་འཁོར་ལོའི་འདབ་མར་བདེ་ཆེན་གྱི་ལྷ་རྣམས་བསྒོམས་པས་སླར་ཡང་རླུང་རྣམས་ནི་སྙིང་ཁའི་ཕྱོགས་དང་མཚམས་ཀྱི་རྩ་བརྒྱད་དུ་བསྡུས་ནས་དབུས་ཀྱི་དྷཱུ་ཏིར་འཇུག་པར་ཤོག།

ད་མི་ཚེ་ཟེར་མཁན་དེ་འདི་འདྲ་འདི་འདྲ་ཞིག་འཕྲོག་བརླག་འགྲོ་བ་ལས་ན་ཧ་ལས་པའི་ད་སོ་སོ་རྒྱབ་ཤིག་བརྒྱབ་ན་མི་ཚེ་འཕྲོག་བརླག་བཏང་བཞག་པ་ལས་དེ་ད་དངོས་གནས་ཕངས་བསྡད་ཡ་ཅིག་ཏན་ཏན་རེད་ད་དངོས་གནས་དྲང་གནས་དཀའ་ལས་བརྒྱབ་བཞག་པའི་དུས་ཚོད་དེ་འདྲས་ལ་ཡ་ཅིག་ཡང་ཡང་ཡང་ཡང་གསང་བ་འདུས་པའི་མཚམས་ཡང་ཡང་ཡང་ཡང་བདེ་མཆོག་མཚམས་ཟེར་མཁན་དེ་ནས་ཡོང་ཡ་ཁག་པོ་ཞེ་བོ་རེད།

ཕན་ཡག་ཨེ་ནི་བྱིན་རླབས་འཇུག་ཡག་ལ་ཕན་ཡག་ཨོ་དེའི་སྒང་ལ་ཡང་ཨེ་ནི་ཐ་མལ་གྱི་སྣང་ཞེན་བསལ་ཡག་གི་བག་ཆགས་འཇོག་ཡག་ཅིག་ལ་ཕན་ཡག་ཨོ་ད་དེ་འདྲས་ཅིག་རེད་དེ་འདུག་བ་ཨོ་དེ་འདྲས་ཡིན་དུས་ཨོ། འདུས་པ་འདུས་པ་སྒང་ལ་ཡང་མུ་ག་བ་བྱུང་ན་མུ་ག་བས་བསྙེན་པ་རེད་གང་ལྟར་ད་མི་ཚེ་གཅིག་གི་ནང་ལ་ཚར་གཅིག་མ་གཏོགས་ནི་དཀའ་ལས་ཁག་པོ་ཞེ་དྲག་རེད་ཨོ་ད།

ཨེ་ནི་ཁོ་ཐུན་མོང་མ་ཡིན་པའི་ཁྱད་ཆོས་ཀྱི་དོན་ཡོང་གི་རེད། འོང། ཨེ་ནི་བདེ་མཆོག་གི་ཐུན་མོང་མ་ཡིན་པ་གི་ཁྱད་ཆོས་དེ་ག་རེ་ཡོད་ཟེར་ན་རྩ་ཁམས་ངོ་བོ་དབྱེར་མེད་ཀྱི་ཨེ་ནི་ལུས་དཀྱིལ་གྱི་ལྷ་བསྒོམ་པ་དེ་ཡིན་གསུངས་ཡོད་རེད་དེ། ཨེ་ནི་ལུས་དཀྱིལ་གྱི་ལྷ་དེ་ག་བ་ག་བ་རེད་ཟེར་ན་རྩ་གནས་ཀྱི་ཕྱི་སྣེ་ལ་ཡོད་རེད་སྐྲ་མཚམས་ཟེར་ཡ་འགྲོ། སྤྱི་གཙུག་ཟེར་ཡ་འགྲོ། ཨེ་ནི། རྣ་བ་གཡས་པ་རྣ་བ་ལྟག་པ་རྣ་བ་གཡོན་པ་སྨིན་མཚམས་ཟེར་ནས་རྩ་གནས་ཕྱི་སྣེ་ཕྱི་སྣེ་ལ་ལྷ་དེ་འདྲ་སེ་བཀོད་དགོས་འདུག་བ།

རྣམ་རྒྱལ་གྲྭ་ཚང་གི་སྐུ་ཞོགས་ཚོ་གི་ཞལ་རྒྱུན་ཅིག་ཡོད་རེད། གསང་འདུས་ས་ཐག་རིང་བ། བདེ་མཆོག་ས་རོང་རྩུབ་པ། བདག་ལ་བྱམས་སྐྱོང་གནང་མཁན་ཡི་དམ་རྡོ་རྗེ་འཇིགས་བྱེད། ཧོ། དེ་གཅིག་བྱས་དུས། དེ་ག་ས་མི་གཅིག་གིས་དེ་ག་ས་ཁ་བདེ་པོ་བྱས་ཅིག་བཤད་བཞག་པ་བཟོ། འདྲ་པོ་འདྲ་པོ་ཅིག་རེད། དོན་ངོ་ཐོག་བསམ་དང་རྡོ་རྗེ་འཇིགས་བྱེད་དེ་བདེ་མཆོག་དང་གསང་འདུས་ལ་ལྟོས་པའི་དེ་འདྲའི་ཆོ་ག་རྒྱས་པོ་རྩ་ནས་མ་རེད་དེ་ཡིན་དུས་དངོས་གནས་དྲང་གནས་བསྒོམས་ན་བསྒོམ་བདེ་བ། བློ་ལ་ཟིན་ན་ཟིན་བདེ་བ། ཉམས་ལེན་བྱེད་ན་བློ་ལ་ཡ་གཅིག་འཆར་ཐབས་བྱས་ན་འཆར་བདེ་བ་ཡོད་བསྡད་པ་ཅིག། ད་གསང་བ་འདུས་པ་དེ་སྔགས་དེ་དེ་འདྲའི་མང་པོ་ཞིག་ད་ཡོད་མ་རེད་དེ།

སྐུ་མཚམས་གར་གར་བཞུགས་གར་གར་བཞུགས་དེ་སོ་སོའི་རང་དབང་རེད་མ་གཏོགས་ངས་ད་ལྟ་ཞུས་པ་ནང་བཞིན་གྱི་ཡིན་གཅིག་མིན་གཅིག་དེ་གོ་རིམ་དགོས་རེད་ཟེར་དེ་ང་ཞུ་གི་མེད་དེ་དེ་འདྲའི་ཅིག་གནང་གི་ཡིན་ན་མི། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཨ་ནི་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས་ཡི་དམ་གསང་བདེ་འཇིགས་གསུམ། ད་ག་འདྲ་བྱས་པ་ཡིན་ན།

ད་མིའི་བསྙེན་ཡིག་དཔེ་ཆ་མང་པོ་ཡོད་རེད་འཇིགས་བྱེད་ཀྱི་བསྙེན་ཡིག་ཡོད་རེད་གསང་འདུས་ཀྱི་བསྙེན་ཡིག་ཡོད་རེད་བདེ་མཆོག་གི་བསྙེན་ཡིག་ཡོད་རེད་ད་བསྙེན་ཡིག་གཅིག་ལ་ཡག་པོ་གཅིག་ཐུགས་སྣང་ཡག་པོ་གཅིག་གནང་བཞག་པ་ཡིན་ན་ཨ་ནི་བསྙེན་ཡིག་གཞན་དག་དེ་ཚོ་གང་ག་ཕལ་ཆེར་ཕལ་ཆེར་འདྲ་པོ་འདྲ་པོ་ཁ་བསྒྱུར་གནང་ཆོག་ཡག་ཤ་སྟག་གཅིག་ཕལ་ཆེར་ཆགས་ཀྱི་རེད་བསམ་གྱི་ཡོད་ད་གོ་མི

རྡོ་རྗེ་སྐྱིལ་གསུམ་ཆ་འདྲ་ཡིན་པ་རེད་དངོས་གནས་དྲང་གནས་བྱས་ན་ཟླ་བ་གཅིག་སྔོན་ནས་ད་མཚམས་བསྡད་ཡག་གི་ཨ་ལས་གཞན་དག་ཕར་བཞག་ན་དགའ་ལྡན་ལྷ་བརྒྱ་འདྲ་པོ་ཅིག་ཡིན་ན་ཡང་ཨ་ནི་དགའ་ལྡན་ལྷ་བརྒྱ་མ་འདོན་ཡག་དེའི་ནང་ལ་ཡ་ཨ་ནི་དགའ་ལྡན་ལྷ་བརྒྱ་དེའི་ནང་ཡན་ལག་བདུན་པ་དང་དེ་ཚོ་ག་འདྲ་ག་འདྲ་རེད་འདུག་ཁྲིད་ཡིག་རྒྱལ་བ་བསྐལ་བཟང་རྒྱ་མཚོའི་གསུང་ཁྲིད་ཡིག་དངོས་གྲུབ་ཀུན་འབྱུང་དང་དེ་ཚོ་ལ་ཡ་སློབ་སྦྱོང་བྱས་དེ་ཚོ་མ་ཅིག། དངོས་གནས་བྱས་ན་ཁྲིད་ཉན་ག་དེ་ཁྲིད་ཉན་ཡག་མ་བྱུང་བ་ཡིན་ན་ཡང་དེ་ལ་སློབ་སྦྱོང་བྱས་དེ་ནས་ད་དེ་ནས་ཐུན་མོང་ལམ་སྦྱང་གི་ཐོག་ལ་ཡ་ལམ་གཙོ་རྣམ་གསུམ་གྱི་གནད་འགག་ག་རེ་ག་རེ་ཡོད་མེད་འོ་དེ་ཚོ་དགོངས་པ་བཞེས་ཨ་ནི་ད་ལྟ་ང་རང་དེ་དེ་དྲན་གི་ཡོད། རྣམ་པ་ཚོའི་ཐུགས་ལ་ཤར་གི་ཡོད་ཀྱི་རེད། རྡ་རམ་ས་ལ་ཡིན་ན་ཡང་སྐྱབས་མགོན་ཐམས་ཅད་མཁྱེན་པས་ཨ་ནི་ལྟ་ཁྲིད་དྲན་པ་བཞི་ལྡན་ཡང་ཡང་གསུངས་སོང། ང་ཚོ་ཆུང་ཆུང་གི་སྐབས་ནས་གསུང་ཆོས་མང་པོ་ཞུས་པའི་སྐབས་ལ་དེ་ཡང་ཡང་གསུངས་སོང།